རང་གི་གནས་ལུགས་སམ་སྡོད་ལུགས་ཐུན་མོང་མ་ཡིན་པའི་ངོ་བོ་དེ་ཉིད་ལ་རང་གི་ངོ་བོ་དང་རང་གི་རང་བཞིན་ཞེས་བྱའོ། དཔེར་ན་ཐག་པ་ལ་སྦྲུལ་དུ་བཏགས་པ་དེ་སྦྲུལ་འཛིན་གྱི་བློ་ཡི་ངོས་ནས་ཇི་ལྟར་དེ་ནི་བཏགས་པ་དེ་བཞག་ནས། ཐག་པ་ལ་སྦྲུལ་དུ་བཏགས་པ་དེ་སྦྲུལ་འཛིན་གྱི་བློ་ཡི་ངོས་ནས་ཇི་ལྟར་བཏགས་པ་དེ་བཞག་ནས་སྦྲུལ་དེ་རང་གི་ངོ་བོའི་སྒོ་ནས་ཇི་ལྟར་ཡིན་དཔྱད་པ་ན་དེ་ནི་ཡུལ་སྟེང་དུ་སྦྲུལ་ཉིད་དུ་མ་གྲུབ་པས་དེ་ཡི་ཁྱད་པར་དཔྱད་དུ་མེད་པ་བཞིན་དུ་ཆོས་འདི་རྣམས་ཀྱང་ཐ་སྙད་པའི་བློ་ཡི་ངོ་ན་ཇི་ལྟར་སྣང་བའི་ཡུལ་སྣང་ཚུལ་ལ་དཔྱད་པ་བཞག་ནས།

དེ་ལྟར་ཡང་འཕགས་པ་ཡབ་སྲས་དང་སློབ་དཔོན་གཉིས་ཀྱི་གཞུང་ནས་རང་བཞིན་གྱིས་ཡོད་ན་དང་རང་གི་ངོ་བོས་ཡོད་ན་དང། རང་གི་མཚན་ཉིད་ཀྱིས་ཡོད་ན་དང་རྫས་སུ་ཡོད་ན་ཞེས་དེ་ནི་དགག་པ་ལ་གསུངས་པའི་རང་བཞིན་ལ་སོགས་པ་ནི་སྔར་བསྟན་པ་དེ་དག་ཏུ་རིག་པར་བྱ་ལ། དེ་དག་ཏུ་མེད་པར་སྟོན་པའི་ཚིག་རྣམས་ཀྱི་དོན་ཡང་མ་རིག་པས་ཞེན་པ་ལྟར་གྱི་དོན་མེད་པར་སྟོན་པ་དེ་དག་ཏུ་གོ་བར་བྱའོ། ས་བཞི་བོ་ཆེ་རུ་ཡོད།

རི་བོང་གི་རྭ་དང་མོ་གཤམ་གྱི་བུ་ལ་སོགས་པ་གཏན་མེད་པ་རྣམས་མེད་དོ་ཞེས་སྨྲ་བ་ན་ཁྱད་པར་དེ་སྦྱོར་མི་དགོས་ལ་དེ་བཞིན་དུ་མི་དགོས་པ་དེ་བཞིན་དུ། དེ་ནི་ཤེས་བྱ་ལ་ཡུལ་ཡོད་ཀྱང་དེ་ནི་ཡུལ་དུས་འགའ་ཞིག་ན་ཡོད་པ་འགའ་ཞིག་ན་མེད་པ་རྣམས་ཀྱང་ཡུལ་དུས་དེ་དང་དེར་དེ་ནི་མེད་པར་བརྗོད་པ་ལ་ཡང་ཁྱད་པར་དེ་སྦྱོར་མི་དགོས་སོ་ཞེས་ད་ག་ཞིག་དང་ཁྱད་པར་སྦྱོར་མི་ཆོག་དེ་ནི་ཆོས་ཉིད་གཏན་ནས་མེད་པ་ཞིག་ཡིན་ན་དེ་ནི་དོན་དམ་པར་མེད་དེ་ཞེས་ཟེར་དགོས་ཡོག་མ་རེད་བ་དེ་ནི། དོན་དམ་པར་མེད་དེ་ཟེར་དགོས་ཡོག་མ་རེད་བ་དེ་ནི་བ་དེ་ནི་དོན།

སུན་འབྱིན་ལྟར་སྣང་འབའ་ཞིག་ཏུ་འགྱུར་བས་སྦྱར་དགོས་སོ་ཟེར། དེ་ལྟར་མ་ཡིན་པའི་ཐ་སྙད་དབུ་མ་པས་ཐ་སྙད་དུ་ཡོད་པར་འཇོག་པའི་དོན་རྣམས་ལ། ནམ་ཞིག་དོན་བཀག་པའི་བཀག་དགོས་པའི་སྐབས་སུ་དེ་རྣམས་དོན་དམ་པར་ཟེར་ཁྱད་པར་མ་སྦྱར་ན། དེ་ནི་གང་ཟག་རིགས་པ་སུན་འབྱིན་ལྟར་སྣང་དུ་འགྲོ་བ་རེད། གཞན་ཡང་སྔར་བཤད་པ་ལྟར་དབུ་མ་པས་ཐ་སྙད་དུ་འཇོག་པའི་དོན་རྣམས་ལ་དབུ་མ་པས་ཐ་སྙད་དུ་འཇོག་པའི་དོན་རྣམས་ལ་རང་བཞིན་ཡོད་མེད་དཔྱོད་པའི་རིགས་པ་དང་ཐ་སྙད་པའི་ཚད་མས་མི་གནོད་པ་དགོས་ཏེ་ཟེར་དུས་དབུ་མ་པས་ཐ་སྙད་དུ་འཇོག་པའི་དོན་རྣམས་ལ། སྤྲོ་བ་དང་གང་ཟག་ངེས་པ་ནི་ཆོས་སོགས་ཀྱང། ཐ་སྙད་ཀྱི་དོན་ནི་རང་བཞིན་ཡོད་མེད་དཔྱོད་པའི་རིགས་པས་མི་གནོད་པ་དང་ཐ་སྙད་ཀྱི་ཚད་མས་མི་གནོད་པ་སོགས་གང་ཟག་སྤྲོ་བ་ཆོས་སོགས་ནི། ཡོད་མེད་དཔྱོད་པའི་རིགས་པ་དང་ཐ་སྙད་པའི་ཚད་མས་དེ་ནི་མི་གནོད་པ་དགོས་པས་དེ་ལྟ་མ་ཡིན་ན་དབང་ཕྱུག་ལ་སོགས་པ་ཐ་སྙད་དུ་ཡང་ཁས་མི་ལེན་ལ་གཟུགས་སྒྲ་ལ་སོགས་པ་ཁས་ལེན་པའི་ཁྱད་པར་གཏན་མི་རུང་བས་འདི་འདྲ་བ་ནི་ལམ་ཡིན་ནོ་འདི་འདྲ་བ་ནི་ལམ་མ་ཡིན་ནོ། གྲུབ་མཐའ་འདི་ལྟར་དུ་གྲུབ་མཐའ་འདི་ལྟར་དུ་འཐད་དོ་འདི་ལྟར་དུ་མི་འཐད་དོ་ཞེས་པ་ལ་སོགས་པ།

དངོས་པོ་དེ་སླུ་བའི་དངོས་པོ་མེད་པ་མིན་རང་བཞིན་གྱིས་མ་གྲུབ་པ་མིན་རང་བཞིན་གྱིས་མ་གྲུབ་པ་མ་ཡིན་ན། རང་བཞིན་གྱིས་རང་བཞིན་མ་གྲུབ་པར་མི་འགྱུར་ན་ནི། དེ་ཡི་རིགས་འཐད་པས་སོ་དོན་དམ་དཔྱོད་བྱེད་རིགས་པས་དཔྱད་པ་ན་རྙེད་དགོས་པ་རེད། དོན་དམ་དཔྱོད་བྱེད་རིགས་པས་དཔྱད་པ་ན་འཐད་པས་རྣམ་པར་དཔྱད་ན། ས་ལེ་སྦྲམ་ལ་སོགས་པ་དང་གསེར་གསེར་ལ་སོགས་པ་དེ་ནི་མེས་སྲེག་གི་དེ་ནི་བཅད། བརྡར་བྱེད་དུས་དེ་ནི་ཁོ་རང་གསེར་གྱི་ངོ་བོ་དེ་ཇེ་གསལ་དུ་འགྲོ་བ་ནང་བཞིན། ལོ་དེ་ནི་མ་ཐུག་གི་དུས་རིགས་པས་དཔྱད་པ་ན་རྙེད་དགོས་རེད། ཟེར་རོ་མི་འདུག། ས་ལེ་སྦྲམ་ལ་སོགས་པ་ལྟར་རང་གི་ངོ་བོས་ཆེས་གསལ་བོར་དམིགས་པར་འགྱུར་ན་དེ་ནི་ཕྱིན་ཅི་ལོག་ཙམ་གྱི་རྒྱུ་ཅན་ཡིན་པས་དེ་མེད་དོན་ནི། རྣམ་པར་དཔྱོད་པའི་མེས་བསྲེགས་པ་ན་རང་གི་ངོ་བོ་མེད་པར་དེ་ནི་མི་འགྱུར་བ་མ་ཡིན་ནོ་ཞེས་གསུངས་པ་ལྟར་རོ། ད་གསུམ་པ་དགག་བྱ་ལ་དོན་དམ་གྱི་ཁྱད་པར་སྦྱོར་མི་སྦྱོར་བཤད་པ་ནི། དགག་བྱ་ལ་དོན་དམ་གྱི་ཁྱད་པར་སྦྱོར་མི་སྦྱོར་བཤད་པ་ནི་དགག་བྱ་ལ་དོན་དམ་གྱི་ཁྱད་པར་སྦྱོར་བ་དབུ་མ་རང་རྒྱུད་པ་ཁོ་ནའི་ལུགས་སུ་སྨྲ་བ་ནི་ཆེས་མི་རིགས་ཏེ།